རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་སྦེ་ལ་ཀོ་བིར་རྟེན་གཞི་བྱས་པའི་སེ་ར་བྱེས་གྲྭ་ཚང་གི་ཤེས་ཡོན་འགན་འཛིན། དགེ་བཤེས་ཐབས་མཁས་བློ་གྲོས་ལགས་སུ། ནང་པའི་སེམས་ཁམས་རིག་པ་ཕྱུག་པོ་ཡོད་སྟངས་དང། དེ་བཞིན་ཚན་རིག་སྦྱང་བརྩོན་གནང་སྟེ་ཕན་ཐོགས་ཇི་བྱུང་བཅས་ཀྱི་སྐོར་ལ་བཅར་འདྲི་ཞུས་པ་ཞིག་གསན་གྱི་རེད། ཐོག་མར་དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱི་སྐོར་ལ་ངོ་སྤྲོད་སྙིང་བསྡུས་ཅིག་ཞུས་པ་ཡིན་ན། ཁོང་བོད་དབུས་ཕྱོགས་འཕན་པོའི་ནང་སྐུ་འཁྲུངས་ཏེ་སྐུ་ཆུང་དུས་བོད་ཀྱི་སེ་ར་དགོན་པའི་ནང་བཞུགས་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་རྒྱ་གར་ལྷོ་ཕྱོགས་སེ་ར་བྱེས་གྲྭ་ཚང་དུ་སློབ་གཉེར་གནང་སྟེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་གནང་བ་དང་ཆབས་ཅིག་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱུད་སྟོད་དུ་སྔགས་རམས་ཐོན་པ་དང། དེ་ནས་ཨ་མེ་རི་ཀའི་ཨེ་ཏི་ལཱན་ཏ་གྲོང་ཁྱེར་དུ་ཡོད་པའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་ལོ་ངོ་གསུམ་རིང་ཚན་རིག་གི་སློབ་སྦྱོང་གནང་ཡོད་ཅིང། ད་ལྟའི་ཆར་ཁོང་གིས་སེ་ར་བྱེས་གྲྭ་ཚང་གི་ཤེས་ཡོན་འགན་འཛིན་གྱི་ཐུགས་འགན་བཞེས་བཞིན་ཡོད་པ་རེད། ཐོག་མར་དགེ་བཤེས་ཐབས་མཁས་བློ་གྲོས་ལགས་སུ་ནང་པའི་ཆོས་ལ་སྦྱངས་པ་ཤུགས་ཆེ་ཡོད་མཁན་དགེ་འདུན་པ་ཞིག་གི་ངོས་ནས་དེང་དུས་རིག་གསར་ཚན་རིག་ཐོག་སློབ་སྦྱོང་གནང་སྟེ། ཕན་ཐོགས་དང་དགེ་མཚན་ག་རེ་བྱུང་ཡོད་མེད་བཅར་འདྲི་ཞུས་པར། རྩ་བའི། ང་ཚོའི། ཆོས་བྱེད་དགེ་འདུན་པ་དེ་ལ་ཡ་ཨ་ནི་ལྷག་པར་དུ་གདན་སའི་ནང་ལ་བཞུགས་པ་ཚོ་ལ་ཡ་ཨ་ནི། གཞུང་ཆེན་མོ། བལྟ་ཡག་གི་དུས་ཚོད་དང་གཞུང་ཆེན་མོ་བལྟ་དགོས་ཡ་དེ་འདྲས་ཡིན་ཙང་ད་རྩ་བའི། མང་པོ་ཞིག་སློབ་སྦྱོང་བྱེད་ཡ་མང་པོ་ཅིག་ཡོད་བསྡད་པ་རེད་ཡིན་ནའི་ལས་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་འདས་པའི། ལོ་སུམ་ཅུ་བཞི་བཅུའི་ནང་ལ་སྐུ་མདུན་རང་ཚན་རིག་པ་མཉམ་དུ་བགྲོ་གླེང་གནང་བའི་ཨ་ནི་ཉམས་མྱོང་ལས། ད་དེ་ནས་དགེ་མཚན་ཆེན་པོ་ཅིག་ཡོད་པ་གཟིགས་རྗེས་ཨ་ནི་གདན་ས་ཁག་ལ་འབོད་སྐུལ་གནང་བ་རེད། འབོད་སྐུལ་གནང་བ་དེ་གཞིར་བཟུང་གིས་ད་ང་ཚོ་ཚན་རིག་གི་སློབ་སྦྱོང་ལ་ཞུགས་པ་རེད་རྩ་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དགོས་པ་མང་པོ་གསུང་གི་ཡོད་རེད་དེ་དགེ་འདུན་པས་ཚན་རིག་སྦྱང་དགོས་ཡ་ཡིན་ན་དགོས་པ་གཙོ་བོ་གཉིས་དེ་ག་རེ་གསུང་གི་ཡོད་རེད་ཟེར་ན། དོན་དག་ང་རང་ཚོ་ཅིག་བོད་བརྒྱུད་ནང་བསྟན་དེ་དང། དེ་ནས་ནུབ་ཕྱོགས་ཚན་རིག་བར་ལ་ཤེས་ཡོན་བརྗེ་ལེན་བྱེད་ཡ་དེ། ཨ་ནི་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ནང་སེམས་ཁམས་དང་འབྲེལ་བའི་ཤེས་ཡོན་ཕྱུག་པོ་ཡོད་པ་དང་ནུབ་ཕྱོགས་ཚན་རིག་ནང་ལོགས་ལ་ཕྱི་དངོས་པོའི་གནས་ཚུལ་དང་འབྲེལ་བའི་གནས་ཚུལ་མང་པོ་ཅིག་ཡོད་པ་དེ་ཚོ་ཕན་ཚུན་ཤེས་རྟོགས་བྱེད་ཡ་དེ་དོན་ཚན་དང་པོ་དེ་ཆགས་བསྡད་ཡོད་རེད། དོན་ཚན་གཉིས་པ་དེ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ད་བོད་བརྒྱུད་ནང་བསྟན་གྱི་ནང་ལ་ཡོད་པའི་ཅིག་སེམས་ཁམས་རིག་པ་དང་འབྲེལ་བ། ལྷག་ཏུ་དེང་རབས་ཀྱི་ད་སྤྱི་ཚོགས་ལ་ཡག་ཅིག་ཡ་རབས་བཟང་སྤྱོད་དང་ནི་བྱམས་པ་དང་སྙིང་རྗེ་གོང་འཕེལ་བཏང་ཐུབ་ཡག་དེ་ཚོ་ཚང་མ་བརྒྱུད་ནས་ད་ར་འཛམ་གླིང་ཞི་བདེ་ལ་ཕན་ཐོགས་ཡག་གི་ད་ནི་ག་རེ་ཟེར་དགོས་རེད་ད་ཤེས་ཡོན་མང་པོ་ཞེ་པོ་ཅིག་ཡོད་བསྡད་པ་རེད་ད་དེ་ཚོ་མ་ཅིག་ཆོས་ཁས་ལེན་མི་ལེན་ཆ་ཚང་ལ་ཡག་ཕན་ཐོགས་པ་བྱས་ནས་མ་བརྒྱུད་སྤེལ་བྱེད་དགོས་ན་ངེས་པར་དུ་དེང་རབས་ཀྱི་ཚན་རིག་ལ་བརྟེན་ནས་བྱེད་དགོས་ཡག་ཅིག་ཆགས་བསྡད་ཡོད་དེ་འདྲ་ཡིན་ཙང་ནི་དགེ་འདུན་པས་ཚན་རིག་སྦྱངས་པ་ལ་བརྟེན་ནས་ནི་ནང་པའི་གཞུང་གི་ནང་ལ་ཡོད་པའི། དེ་ནི་འགྲོ་བ་མིའི་གྱི་ཞི་བདེ་ལ་ཕན་ཐུབ་ཡག་གི་ཤེས་ཡོན་དེ་ཚོ་ཨ་ནི་འགྲོ་བ་མིའི་ཐ་ན་ཆོས་ཁས་མི་ལེན་པའི་ཨ་ནི་ཚན་རིག་པ་དེ་ཚོ་ཆ་ཚང་ལ་ཡང་ཨ་ནི་ཁྱབ་པ་བྱེད་ཐུབ་ཡག་གི་ད་དམིགས་ཡུལ་དེ་དགོངས་པ་བཞེས་གནང་གི་ཡོད་རེད་བྱས་ཙང་དེའི་ཐོག་ནས་ཞུས་པ་ཡིན་ན་དམིགས་ཡུལ་ཆེན་པོ་དང་ཨ་ནི་དཔེ་དགོས་པ་ཆེན་པོ་ཞེ་དྲག་ཡིན་པ་གསལ་པོ་རེད་ད་སོ་སོ་སྒེར་གྱི་ངོས་ནས་ཆ་བཞག་པ་ཡིན་ན་ད་ལྟ་བར་དུ་ནུབ་ཕྱོགས་ཀྱི་ཚན་རིག་སྦྱངས་པ་དེ་ཚོ་གིས་སོ་སོ་ལ་རྩ་བའི་གོ་རྟོགས་ད་ཧ་ཅང་གི་མང་པོ་ཐོབ་ཡོད་པ་སྨོས་མེད་རེད། ད་དེ་དང་མཉམ་དུ་ཅིག་ད་དངོས་གནས་དྲང་གནས་ཅིག་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ་ཡ་ད་ཅིག་དེང་རབས་ཀྱི་འཛམ་གླིང་ནང་ལ་ཕན་པའི་དགེ་མཚན་ག་པར་ཡོད་མེད་དེ་ཚོ་ལྷག་པར་དུ་ད་ཅིག་བོད་ཀྱི་ཆོས་དང་རིག་གཞུང་ལ་དེ་སྔ་གོམས་འདྲིས་མེད་པའི་ཤེས་ཡོན་ཅན་དེ་ཚོ་མཉམ་དུ་ཨ་ནེ་བཀའ་མོལ་ཞུས་པའི་སྐབས་དུས་ལ་ག་འདྲས་བྱས་ནས་མ་ངོ་སྤྲོད་བྱེད་དགོས་ཡོད་མེད་དེ་ཚོའི་གནས་སྟངས་ཐོག་ནས་བརྩིས་པ་ཡིན་ན་སོ་སོ་སྒེར་གྱི་ངོས་ནས་ཆ་བཞག་བཞག་པ་ཡིན་ན། ཚན་རིག་སློབ་སྦྱོང་བྱས་པ་ལ་བརྟེན་ནས་ནུབ་ཕྱོགས་ཀྱི་ཤེས་ཡོན་མང་པོ་ཞེ་པོ་ཅིག་མགོ་ཚོད་ཡོད་རེད། ཡང་དེ་ག་ནང་བཞིན་ད་དེ་ནས་བསྐྱར་དུ་ཅིག་ཚུར་སོ་སོའི་ནང་པའི་ཆོས་ལ་ལྟ་ཡོང་དུས་ཙམ་པ་ཡ་ཨ་ནས་ཅིག་ཁ་ཅིག་ལ་ཡ་དེ་སྔོན་སོ་སོས་མ་མཐོང་བའི་རིན་ཐང་དེ་འདྲས་མཐོང་ཐུབ་ཡ་ལ་སོགས་པ། ད་གང་ཅི་ད་ལྟའི་ང་ཚོའི་སྐད་ཆ་ཚིག་ཁ་ཤས་ཀྱི་ནང་ལོགས་ལ་ཡ་ཨ་ནས་ཆ་ཚང་ཅིག་ཞུ་ཐུབ་ཡ་ཅིག་ཡོད་མ་རེད་དེ་གང་ལྟར་ཡང། སོ་སོ་སྒེར་གྱི་ངོས་ནས་ཆ་བཞག་ན་ཧ་ཅང་གི་ཁེ་བཟང་ཆེན་པོ། ཡང་ཁེ་ཕན་ཆེན་པོ། འོ་དེ་འདྲས་ཅིག་བྱུང། དེ་འདྲས་ཡིན་ཙང་ད། གཅིག། སོ་སོའི་ངོས་ནས་ཆ་བཞག་པ་ཡིན་ན་གདན་ས་གྲྭ་ཚང་གི་ནང་ལོགས་ལ་ཡ་གཅིག། ཚན་རིག་གི་སློབ་གཉེར་བྱེད་མཁན་དང་པོ། ཡིན། ད་ལྟ་ང་ཚོའི་ཚན་རིག་གི་སློབ་གཉེར་གདན་སའི་ནང་ལོགས་ལ་ཆ་བཞག་པ་དེ་ཡང་དང་པོ་དེ་མེད་པ་ནས་ཡོད་པ། ཡོད་པ་ནས་ཚན་རིག་གི་བསླབ་གཞི་དང་སློབ་དེབ་དང་བཅས་པ་ཆ་ཚང་གཅིག་སྒྲིག་ཐེབས་པ། ལྷག་པར་དུ་ད་དེང་རབས་ཀྱི་ཚན་རིག་སློབ་སྦྱོང་བྱས་པ་ལ་བརྟེན་ནས་ད་ང་རང་ཚོས་ཅིག་ག་རེ་ཟེར་དགོས་རེད་ལྷག་པར་དུ་ཨེ་མོ་རི་མཐོ་སློབ་དང། བོད་ཀྱི་དཔེ་མཛོད་དང་དེ་ཚོ་ཟུང་འབྲེལ་བརྒྱུད་བྱས་ད་ཚན་རིག་གི་དགེ་འདུན་པ་དེ་ལ་ཚན་རིག་གི་སློབ་གཞི་སྒྲིག་པ་ལ་བརྟེན་ནས་ཨ་ནི་དགེ་འདུན་པ་མང་པོ་ཅིག་གིས་ཨེ་ནི་དེང་རབས་ཀྱི་སྐད་ཡིག་དེ་མཁྱེན་གནང་གི་མེད་པ་ཡིན་ཙང་ཨེ་ནི་ཚན་རིག་གི་ཐ་སྙད་མང་པོ་ཅིག་བོད་སྐད་ནང་ལ་བསྒྱུར་དགོས་ཐུག་ཡོད་རེད་དེ་འདྲ་ཡིན་ཙང་དེ་བསྒྱུར་བའི་བང་རིམ་ནང་ལོགས་ལ་ཚན་རིག་གི་ཐ་སྙད་མང་པོ་ཅིག་བོད་ཀྱི་སྐད་ཡིག་ནང་ལ་སླེབས་ཐུབ་པ་བྱུང་བསྡད་ཡོད་ཙང་བོད་ཀྱི་སྐད་ཡིག་དེ་ཕྱུག་རུ་བཏང་ཡག་དང་ཕུན་སུམ་ཇེ་ཚོགས་སུ་བཏང་ཡག་ལ་ཡང་ཁེ་ཕན་ཆེན་པོ་ཞིག་རང་བྱུང་བསྡད་ཡོད་རེད་བྱས་ཙང་མདོར་ན་ད་ཨ་ནི་གར་སོགས་རེད་སོ་སོ་སྒེར་གྱི་ངོས་ནས་ཆ་བཞག་ན་ཚན་རིག་སློབ་སྦྱོང་བྱས་པ་ལ་བརྟེན་ནས་ཤེས་ཡོན་ཙམ་མ་ཡིན་པ་ཨ་ནེ་དགོན་སྡེའི་སྤྱི་ཚོགས་དང་བོད་པའི་སྤྱི་ཚོགས་སྤྱིའི་གི་རིག་གཞུང་ད་ཅིག་གོ་ཕྱུག་རུ་གཏང་ཡག་དང་ཡར་རྒྱས་གཏང་ཡག་གི་ནང་ལོགས་ལ་ཡང་ཆ་ཤས་ལེན་ཐུབ་པ་བྱུང་བ་དེ་ཡང་ཧ་ཅང་གི་ད་སོ་སོའི་ངོས་ནས་སྤོབས་པ་དང་དགའ་བོ་དེ་འདྲའི་བརྩི་ཡག་ཅིག་ཆགས་བསྡད་ཡོད་རེད། འོ་དེ་འདྲ་ཡིན་དུས་ཙམ་པ་ཡ་ད་མདོར་ན་ང་རང་ཚོ་གཅིག་གར་སོག་རེད་ཤེས་ཡོན་གྱི་རིགས་དེ་ཚོའི་རིགས་དེ་ལྷག་པར་དུ་ཚན་རིག་ལྟ་བུ་ཆ་བཞག་ན་དེང་སྐབས་འཛམ་གླིང་ནང་ལ་མི་ཀུན་གྱིས་ཁས་ལེན་ཡག་གི་ཤེས་ཡོན་ད་གྲགས་ཆེ་ཤོས་འདྲ་བོ་ཆགས་བསྡད་ཡོད་རེད་བྱས་ཙང་ད་དེ་སློབ་སྦྱོང་བྱས་བྱས། དེ་དང་མཉམ་དུ་ཨ་ནེ་གནའ་བོའི་བོད་བརྒྱུད་ནང་བསྟན་གྱི་དེ་གཉིས་ཡ་ཟུང་འབྲེལ་འདྲ་བོ་བྱས་བྱས་ད་ང་རང་ཚོ་མི་ཉམས་གོང་འཕེལ་དང་རྒྱུན་མཐུད་ནས་འཛམ་གླིང་གི་ནང་ལོགས་ལ་ནང་ཆོས་ཀྱི་སློབ་གཉེར་དེ་མུ་མཐུད་ནས་བསྡད་ཡག་ལ་ད་ནི་དགེ་ཕན་ཆེན་པོ་དེ་འདྲ་ད་གང་ཅི་སྤྱི་དང་སྒེར་གང་ནས་བརྩིས་པ་ཡིན་ན་ཡང་དགེ་ཕན་ཆེན་པོ་ཞེ་དྲག་བྱུང་སོང་ཞུ་ཡ་དེ་ཡིན།
དེ་དང་ཕྱོགས་མཚུངས་སེམས་ཁམས་རིག་པའི་སྐོར་ལ་ནང་ཆོས་ནང་ཧ་ཅང་ཕྱུག་པོ་དང་རྒྱས་པོ་གསུངས་ཡོད་རེད་ཅེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱུན་དུ་བཀའ་ཡང་ཡང་གནང་གི་ཡོད་པ་ལྟར་ནང་ཆོས་ནང་སེམས་ཁམས་རིག་པའི་ཐད་ལ་ཕྱུག་པོ་ཡོད་སྟངས་སྐོར་ལ་དགེ་བཤེས་ལགས་ཀྱིས། ད་སྤྱིར་བཏང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱུན་དུ་གསུངས་གནང་གི་ཡོད་རེད། བོད་བརྒྱུད་ནང་བསྟན་དེ་ལ་དམིགས་བསལ་ཁྱད་ཆོས་དེ་ག་རེ་ཡོད་རེད་ཟེར་ན་རྩ་བའི་ཆོས་ལུགས་གང་ག་ལོག་གི་སྐོར་འགྲོ་བ་མིའི་གཞི་རྩའི་བཟང་སྤྱོད་ལ་ཕན་པའི་བྱམས་པ་དང་སྙིང་རྗེ་དེ་གསུངས་གནང་གི་ཡོད་རེད། ཡིན་ན་ཡང། གཅིག་སེམས་ཁམས་རིག་པའི་ཐོག་ནས་འགྲེལ་བཤད་ཞིབ་ཚགས་པོ། ལྟ་གྲུབ་དང་འབྲེལ་བ་རིགས་ལམ་དང་འབྲེལ་བ་དེ་འདྲའི་གི་ཐོག་ནས་སེམས་ཁམས་རིག་པའི་རྣམ་གཞག་རྒྱས་པོ་ཞེ་པོ་དེ་འདྲའི་ལྟེ་བརྟག་བོད་བརྒྱུད་ནང་བསྟན་ལ་མ་གཏོགས་ཁག་པོ་རེད་གསུངས་གནང་གི་ཡོད་རེད་ད་དེ་དངོས་ཡོད་གནས་སྟངས་ཀྱི་ཆ་ནས། ད་ག་རང་ད་མངོན་པར་དོད་ཡ་རང་རེད་བསྡད་ཡོད་རེད་པ་ད་ང་རང་སྒེར་གྱི་ནམ་རྒྱུན་ལྟ་ཚུལ་བྱས་པ་ཡིན་ན་བོད་བརྒྱུད་ནང་བསྟན་གྱི་ནང་ལ་སེམས་ཁམས་རིག་པའི་རྣམ་གཞག་ཕྱུག་པོ་ཡིན་སྟངས་དེ་ད་ཕྱོགས་མང་པོ་ཅིག་ནས་འགྲེལ་བཤད་རྒྱག་ཡ་ཡོད་རེད་ཕྱོགས་གཅིག་ནས་བྱས་ན་ང་རང་ཚོ་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡ་ཅིག་མི་སྒེར་རེད་ཁྱིམ་ཚང་རེད་སྤྱི་ཚོགས་ཁྱོན་ཡོངས་ནང་ལ་དཀའ་ངལ་མང་པོ་ཅིག་ཡོང་ཡ་དེ་ཚོ་གང་ག་ལོག་སེམས་རྒྱུད་མ་ཐུལ་བ་ལ་བརྟེན་ནས་ཡོང་གི་ཡོད་རེད་པ། ད་ཅིག་ནུབ་ཕྱོགས་ཀྱི་ཤེས་བྱའི་ནང་ཅིག་སེམས་ཁམས་ཀྱི་ན་ཚ་མང་པོ་ཞིག་བཤད་ཡོད་རེད་ཨ་ནི་ཅིག་ཡིད་མུག Depression ཟེར་ཡ་དང་ཡང་ཅིག་དངངས་འཚབ་ད་གར་སོ་རེད Nervous ཟེར་ཡ་འདྲ་བོ་ད་དེ་འདྲའི་གི་མང་པོ་ཞིག་བཤད་ཡོད་རེད། ཡང་དེ་ཚོ་ང་ཚོས་ཐ་སྙད་གཞན་ཅིག་གི་ཐོག་ནས་བོད་བརྒྱུད་ནང་བསྟན་གྱི་ནང་ལ་དེ་སྔོན་ནས་ཡོད་པའི་ཉོན་མོངས་པའི་རྣམ་གཞག་མང་པོ་ཞིག་བཤད་ཡོད་རེད། འདོད་ཆགས་ཞེ་སྡང་ང་རྒྱལ་ལ་སོགས་པ་དེ་ཚོ་ཚང་མ་ལོག་དེ་ཨ་ནི་རྩ་བ་མ་རིག་པ་ལ་བརྟེན་ནས་བྱུང་བ་ད་དེའི་བྱུང་ལུགས་བྱུང་སྟངས་དང་དེ་གི་ཡན་ལག་སྐྱེ་སྟངས་དང་དེ་ཚོ་རེ་རེ་ནས་འགྲེལ་བཤད་རྒྱས་པོ་ཡོད་དུས་ཙམ་པ་ཡ་ཨ་ནས་སེམས་མངོན་པའི་གཞུང་ནང་ལོགས་ལ་སེམས་སེམས་བྱུང་གི་རྣམ་གཞག་གི་འགྲེལ་བཤད་ཡོད་དུས་ཙམ་པ་ཡ་ད་དེ་ཚོ་སེམས་ཁམས་རིག་པའི་རྣམ་གཞག་གི་ཐོག་ནས་བྱས་ན་ཨ་ནས་སྡེ་ཚན་ཆ་ནས་བྱས་ན་འགྲེལ་བཤད་རྒྱས་པོ་ཞེ་དྲག་རེད། དེ་ནས་ཡང་ང་རང་ཚོ་ཕྱོགས་གཅིག་ནས་བྱས་ན་བློ་སྦྱོང་དང་དེ་ཚོ་གི་ཉམས་ལེན་གི་རིགས་དེ Mind Training ཟེར་གྱི་འདུག་ག། Mind Training ཟེར་དུས་ཙང་ལ་ཡང་སེམས་སྦྱོང་བརྡར་བྱེད་ཡ་དེ་ད་དེ་ཚོ་དཔེ་ཞེ་དྲག་གི་ད་མང་པོ་ཡོད་རེད་ལྷག་པར་དུ་ད་བློ་སྦྱོང་གི་ཉམས་ལེན་གི་ནང་ལོགས་མང་པོ་ཞིག་ཅིག་དེང་རབས་ཀྱི་སེམས་ཁམས་བཅོས་ཐབས Psychotherapy འདི་ཚོའི་ནང་ལོགས་ལ་ཁེལ་བསྡད་པའི་ལག་ལེན་མང་པོ་ཞེ་དྲག་ཡོད་རེད་དཔེ་ཆ་བཞག་ན་ང་རང་ཚོའི་གཏོང་ལེན་གི་རིམ་པ་དང་དེ་ག་ནང་བཞིན་ད་ཅིག་རྐྱེན་ངན་ལམ་བསྒྱུར་གི་གདམས་པ་དང་འོ་དེ་ཚོའི་རིགས་དེ་ཚོ་ཨ་ནེ་གཞི་ལ་བཞག་ནས་དེང་རབས་ཀྱི་ད། Psychotherapy ཟེར་དགོས་རེད་བ་སེམས་ཁམས་བཅོས་ཐབས་ཀྱི་ནང་ལོགས་ལ་ཨ་ནེ་བེད་སྤྱོད་བཏང་གྱིན་པ་ཨ་ནེ་ཡིད་དབང་འཕྲོག་བསྡད་པ་མང་པོ་ཡོད་རེད། ཨ་ནེ་ལྷག་པར་དུ་ད་ང་རང་ཚོའི་ནང་པའི་གཞུང་ལ་ད་ནུབ་ཕྱོགས་ཀྱི་ཡིད་དབང་འཕྲོག་ཡ་ལྷག་པར་དུ་ཚན་རིག་པས་ལོ་མང་པོ་ཉམས་ཞིབ་བྱས་ནས་ཨ་ནེ་གཅིག་ལུས་ནད་འགོག་མ་ལག་རེད་དྲན་པ་ཡར་རྒྱས་བཏང་ཡག་རེད། ཨ་ནེ། ཅིག། མི་ཅིག་ཞི་བདེ་ཆགས་ཡག་རེད། ཐ་ན་ཚོང་ལས་དང་རྩེད་མོ་རྩེ་ས་དང་དེ་ཚོའི་ནང་གང་ས་ག་ལ་བེད་སྤྱོད་ཡོད་བསྡད་པ་བོད་བརྒྱུད་ནང་བསྟན་ཙམ་མ་རེད་ད་སྤྱིར་བཏང་ནང་པའི་གཞུང་ལྷག་པར་དུ་གནས་བརྟན་སྡེ་པ་དང་ཨ་ནེ། ཅིག་ང་རང་ཚོ། Zen དང་དེ་ཚོའི་གི་གཞུང་ནས་མར་བྱུང་བའི། སྒོམ་རྒྱག་སྟངས་གི་རིམ་པ་དེ་དྲན་པ་ཉེར་བཞག་གི་སྒོམ་སྟངས། དེ་ག་ནང་བཞིན་བྱམས་པ་དང་སྙིང་རྗེའི་སྒོམ་སྟངས། ཨ་ནེ། འོ་དེ་ཚོའི་རིགས་སྒོམ་སྣ་ཚོགས་པ་དེ་ཚོ་ཚང་མ་ལོག་དེ་ད། ཡང་ཁོ་ཅིག་སེམས་ཁམས་རིག་པའི་རྣམ་གཞག་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ད་ཅིག་སྒོམ་གྱི་རྣམ་གཞག་ཕྱུག་པོ་ཡོད་པ་དང་གཅིག། ཨ་ནས་ཅིག་སེམས་སེམས་བྱུང་གི་རྣམ་གཞག་རྒྱས་པོ་ཡོད་པ་དང་གཉིས། ཨ་ནས་དེ་ག་ནང་བཞིན་ཅིག་བློ་སྦྱོང་གི་ཐབས་ལམ་རྒྱས་པོ་ཡོད་པ་དང་གསུམ། ཨ་ནས་དེ་ག་ནང་བཞིན་ཡང་ང་ཚོ་ཚད་མ་རིག་པའི་གཞུང་ལུགས་ནས་བྱས་པ་ཡིན་ན། ཨ་ནས་ཅིག་བློ་གཅིག་ལ་ཡང་ལོག་པར་རྟོག་པ་ཟེར་ག་འདྲས་རེད་ཚད་མ་ཟེར་ན་ག་འདྲས་རེད་ཨ་ནས་ཅིག་ཐེ་ཚོམ་ཟེར་ན་ག་འདྲས་རེད་འདི་ཚོ་ཚང་མ་ལོག་དེ་སྐྱེ་ལུགས་སྐྱེ་སྟངས་འདི་ཚོ་ག་འདྲས་སྐྱེ་གི་ཡོད་རེད་ཟེར་ལབ་ཡོང་དུས་ཡང་ཚད་མ་རིག་པའི་ནང་ལོགས་ནས། ཡང་གཅིག་ང་ཚོས་བློ་རིག་བདུན་ལ་སོགས་པའི་རྣམ་གཞག་དམིགས་བསལ་གྱི་འགྲེལ་བཤད་རྒྱག་ཡས་ཅིག་ཡོད་བསྡད་པ་ཆགས་ཀྱི་ཡོད་རེད། བྱས་ཙང་འདི་ཡང། ལྟ་གྲུབ་དང་འབྲེལ་ནས་འགྲེལ་བཤད་ཞེ་དྲག་གི་གཏིང་ཟབ་པོ་རྒྱག་ཡས་ཡོད་བསྡད་པ་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་ཡང་ཁོ་ཉམས་ལེན་དང་འབྲེལ་ནས་གཅིག་བཤད་ཡོང་དུས་ཙང་ལ་ཡང་གསང་སྔགས་ཀྱི་ཉམས་ལེན་དང་འབྲེལ་ནས་བཤད་ཡོང་དུས་ཙང་ལ་ཡང་གཉིད་ཀྱི་རྣལ་འབྱོར། གཏུམ་མོའི་རྣལ་འབྱོར་རྨི་ལམ་གྱི་རྣལ་འབྱོར། འོ་ད་དེ་དང་དེ་ལ་སོགས་པ། བྱས་ཡོང་དུས་ཙང་ལ་ཡང་ཁོ་དམིགས་བསལ་ཨ་ནི་སེམས་ཕྲ་རགས་དང་དེ་ནས་རྩ་རླུང་དང་དེ་ཚོའི་ཐིག་ལེའི་འགྲོ་སྟངས་རྣམ་གཞག་ལ་སོགས་པ་ཡང་སེམས་ཁམས་དང་འབྲེལ་བའི་ཨ་ནེ། ཅིག། སེམས་རགས་པ་དེ་ཚོ་ག་འདྲས་སུ་ཐིམ་གྱི་ཡོད་མེད། ཨ་ནེ། སེམས་ཕྲ་མོ་དེ་ག་འདྲས་སུ་མངོན་དུ་གྱུར་གྱི་ཡོད་མེད། འདི་ཚོའི་རྣམ་གཞག་དང་འདི་ཚོ་ལ་ཅིག་བརྟགས་ཡོང་དུས་ཙང་ལ་ཡང་ཅིག་གོ་སེམས་ཁམས་རིག་པའི་རྣམ་གཞག་རྒྱས་པོ་ཞེ་དྲག་ཅིག་ཆགས་འགྲོ་གི་ཡོད་རེད། དེ་ག་ནང་བཞིན་ཡང་ཅིག་ཁ་ཡོད་ལག་ཡོད་ལ་སྤྱི་ཚོགས་ལ་ལག་ལེན་བསྟར་ཡ་ཡོད་མཁན་གྱི་ད་ཅིག་ཡང་སེམས་ཁམས་ཀྱི་རྣམ་གཞག་དཔེར་ན་ང་ཚོའི་ཚད་མེད་བཞི་སྒོམ་ཡ་ལ་སོགས་པ། བྱམས་པ་དང་སྙིང་རྗེ་སྒོམ་ལ་སོགས་པ་དེ་འདྲས་བྱས་ཚར་ཡོང་དུས་ཙམ་པ་ཡང་ཕྱོགས་མང་པོ་གཅིག་དང་ག་ནས་བསམ་བློ་བཏང་བ་ཡིན་ན་ཡང་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ། དངོས་གནས་དྲང་གནས་ཚན་རིག་དང་མཐུན་པ། ལྟ་གྲུབ་ཀྱི་རྒྱབ་ལྗོངས་ཡོད་པ། དངོས་ཡོད་གནས་སྟངས་ལ་ལག་ལེན་ལ་བསྟར་བ་ཡིན་ན། དེང་རབས་ཀྱི་གོ་ཁྱིམ་ཚང་སྒེར་དང་མི་སྒེར་དང་སྤྱི་ཚོགས་ཁྱོན་ཡོངས་ཀྱི་ཞི་བདེ་དང་འབྲེལ་བ་ཡོད་པ། འོ་དེ་འདྲས་མང་པོ་ཞིག་ཅིག་ད་ཁ་ཡོད་ལག་ཡོད་ལ་ཡོད་པ་ཡིན་ཙང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དངོས་གནས་དྲང་གནས་སེམས་ཁམས་རིག་པའི་རྣམ་གཞག་ཕྱུག་པོ་ཡོད་པ་དེ། འཛམ་གླིང་ལ་ཡང་ཞབས་ཕྱི་ཞུ་ཡག་གི་ནུས་པ་ཆེན་པོ་ཅིག་ཡོད་བསྡད་པ། འདིའི་ཞབས་ཕྱི་ཞུ་ཡག་གི་ཐབས་ལམ་དེ་ཡང་ཡང་ཅིག་ང་ཚོ་ཆོས་རང་བརྒྱུད་ནས་བྱེད་དགོས་བྱུང་ན་ཡང་དེང་རབས་བཟོ་སོ་སོ་ནུབ་ཕྱོགས་དེ་ཚོ་ནི་སོ་སོ་སོའི་ཆོས་ཡོད་རེད་ཨ་ནི་ཁག་ཅིག་ནི་ཆོས་རྩ་ནས་ཁས་ལེན་གི་མེད་ཟེར་གི་ཡོད་རེད་བྱས་ཙང་དེ་ཚོའི་རིགས་སྤྱི་ཡོངས་ལ་ཕན་ཡག་གི་ཆེད་དུ་དེ་ནི་ང་ཚོའི་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གསུང་ཡག་འོ་བྱས་ཙང་ད་དེ་གསུངས་ཡོང་དུས་ཙང་པ་ཡ་ད་ད་ང་རང་ཚོ་ཨེ་མོ་རི་ནས་སྒྲིག་གནང་བའི། ཨ་ནེ་སིའི་ཤེས་ཡོན་སློབ་གསོ་དང་དེ་ག་ནང་བཞིན་ཡང་ང་རང་ཚོ་དུ་བ་ནས། རྒྱ་གར་ནང་དང་དུ་བ་ནས་འགྲིག་མགྱོགས་ཀྱི་ཡང་ཅིག་གི་ཆོས་དང་མ་འབྲེལ་བའི་བཟང་སྤྱོད་ཀྱི་བསླབ་གཞི་དེ་འདྲ་མང་པོ་ཅིག་དང། གོང་ས་སྐྱབས་མགོན་ཆེན་པོའི་ཐུགས་རྗེའི་འོག་ནས་ལམ་སྟོན་གྱི་འོག་ནས་མི་མང་པོ་ཅིག་གིས་འབད་རྩོལ་གནང་ནས་བྱེད་ཀྱི་ཡོད་རེད་ལ། དེ་ག་ནང་བཞིན་ད་དེ་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ་ཧ་ཅང་གི་ཁྱབ་ཆེན་པོ་ཆགས་བསྡད་ཡོད་རེད་ལ། ཨ་ནེ་མི་མང་པོ་ཞེ་པོ་ཅིག་གིས་དགའ་མོས་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད་རྩ་བའི་ང་རང་ཚོས། ཚོང་དང་མ་ཚོང་ན་ཆ་ལག་དེ་ལ་རིན་ཐང་ཡོད་ན་ཉོ་མཁན་མང་པོ་ཡོང་གི་རེད་བ། ཨ་ནི་རིན་ཐང་མེད་ན་མིས་ཞེ་དྲག་བདག་པོ་རྒྱག་གི་མ་རེད་བྱས་ཙང་དུས་ཡུན་ཐུང་ཐུང་ཅིག་གི་ནང་ལོགས་ལ་ཧ་ཅང་གི་རྒྱ་ཁྱབ་ཆེན་པོ་འགྲོ་བ། ང་ཚོ་ཅིག་དཔལ་འབྱོར་གི་མཐུན་རྐྱེན་དང་དེ་འདྲས་ཀི་ད་ཁོ་དམིགས་བསལ་རང་ཡོད་ཡ་མེད་ནས་ལས། རྒྱ་ཁྱབ་དེ་འདྲས་ཅིག་འགྲོ་བ་དེ་གིས་ཕྱོགས་གཅིག་ནས་སྐྱབས་མགོན་ཐུགས་རྗེ་ཆེན་པོའི་གི་ཨ་ནི་ཐུགས་བཞེད་དང་རླབས་ཆེན་དགོངས་བཞེད་གི་དང་བྱིན་རླབས་གི་ཐོག་ནས་ཡོང་གི་ཡོད་རེད་ལ་ཕྱོགས་གཅིག་ནས་གང་གསུངས་པའི་ནང་དོན་དེ་ལ་མི་མང་པོ་ཞེ་པོ་ཅིག་གིས་རིན་ཐང་མཐོང་བ། དུས་དང་འཚམས་པའི་དགོས་མཁོ་ཞེ་པོ་ཅིག་ཡོད་པ། དེ་འདྲས་སུ་མཐོང་བ་ལ་བརྟེན་ནས་བྱུང་བ་ཡིན་ཙང་ཨ་ནི་ད། གང་ལྟར་ཡང་ད་དེ་ལ་བརྟེན་བྱས་ང་ཚོས་ག་རེ་ཤེས་ཐུབ་ཀི་རེད་ཟེར་ན། འདི་གི་ཆ་ཚང་གི་ཡོང་ཁུངས་ནཱ་ལེནྡྲ་ནས་བརྒྱུད་པའི་ནང་པ་སངས་རྒྱས་པའི་གི་ད་ཨ་ནི་གཞུང་ལུགས་དེའི་ནང་ལོགས་ལ་ལྟ་གྲུབ་ཀི་རྒྱབ་ལྗོངས་ཡོད་པའི་སེམས་ཁམས་ཀི་རིག་པ། འདི་ཡང་ཨ་ནི་ཅིག་ཁ་ཡོད་ལག་ཡོད་ཀི་འཚོ་བའི་ནང་ལ་བསྟར་ན་ཕན་ཐོགས་ཡོད་པ། ད་དེ་མང་པོ་ཅིག་གི་ངོས་འཛིན་ཐོབ་བསྡད་པ། ཨོ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་བ་དེ་འདྲས་ཡིན་དུས་ཙང་པ་ཡ་ད་དངོས་གནས་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ་དངོས་གནས་དྲང་གནས་སེམས་ཁམས་རིག་པའི་རྣམ་གཞག་ཕྱུག་པོ་ཡོད་ཟེར་ཡ་དེ་ད་དངོས་གནས་དྲང་གནས་ང་རང་ཚོ་སྤོབས་པ་མཐོན་པོའི་སྒོ་ནས་ཁས་ལེན་ཐུབ་ཡ་ཅིག་ད་སོ་སོ་ཡིན་ན་ཅིག་དངོས་གནས་ད་དེ་ད་ཡིན་དང་ཡིན་བསམ་བསམ་འདྲ་བོ་ཨོ་དེ་འདྲས་ཀྱི་ཚོར་སྣང་ཅིག་ཡོང་གི་འདུག་ཞུ་ཡ་དེ་འདྲས་ཅིག་ཡིན་ཨ་ནེ་ཐུགས་རྗེ་ཆེ་གནང། ད་རིང་འདིར་མཚམས་འཇོག་ཞུ་གི་ཡིན། གོང་དུ་བཅར་འདྲི་ཞུ་ས་དེ་ནི་སེ་ར་བྱེས་གྲྭ་ཚང་གི་ཤེས་ཡོན་འགན་འཛིན་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་རེད་དགེ་བཤེས་ལགས་ཐུགས་རྗེ་གནང།